དབུ་མ་གསུམ་པོ་ལས། དབུ་མ་གསུམ་པ་དེ་ཡིན་ན་དེ་ནི་སློབ་དཔོན་ཀ་མ་ལ་ཤཱི་ལའི་ལུགས་དང་ཁྱད་མེད་པ་སྔར་བཤད་པ་ལྟར་དབུ་མ་འཇུག་པ་དང་དབུ་མ་སྙིང་པོ་དང་སློབ་དཔོན་ཞི་བ་ལྷ་རྣམས་ཀྱི་དགོངས་པའང་ཡིན། དོན་དགོངས་པ་དེ་ལྟར་ཡིན་ཅེས་ཟེར། བྱམས་ཆོས་དང་འཕགས་པ་ཐོགས་མེད་ཀྱི་གཞུང་རྣམས་སུ་ཡང་མང་དུ་བཤད་ཅིང་དེའི་ལུགས་ཕྱིན་ཅི་མ་ལོག་པར་འཛིན་པའི་མཁས་པ་ཤཱནྟི་པའི་ཤེར་ཕྱིན་མན་ངག་ཏུ་ཡང་གསལ་བར་བཀྲལ་བས་ན་ལྷག་མཐོང་སྐྱོང་ཚུལ་ནི་ཀླུ་སྒྲུབ་ཐོགས་མེད་གཉིས་ནས་བརྒྱུད་པའི་གཞུང་དང་གདམས་པ་རྣམས་དང་མཐུན་པར་སྣང་ངོ།

དུ་ལྟ་བུ་ཡིན་ཟེར་ན་འོ་དེ་ལ་གནས་ཏེ་ཞེས་ཇི་ལྟར་བསམས་པ་དེ་ཉིད་ཀྱི་དོན་ནང་གི་ཏིང་ངེ་འཛིན་གྱི་གཟུགས་བརྙན་གྱི་སྤྱོད་ཡུལ་ལ་ལྷག་པར་མོས་ཏེ་སོ་སོར་བརྟག་པར་བྱེད་ལ་ད་དཔྱད་པའི་སྒོ་ནས་ཏིང་ངེ་འཛིན་གྱི་གཟུགས་བརྙན་དམིགས་རྟེན་དེ་ལ་སྟོང་པ་ཉིད་ལྟ་བུ་ཡིན་ན་སྟོང་པ་ཉིད་དེ་ལ་འདི་ནི་འོ་སོ་སོར་དཔྱད་ནས་ད་ནི་རིག་པའི་སྒོ་ནས་འོ་སོ་སོར་རྟོག་པའི་ཤེས་རབ་ཀྱིས་དཔྱད་དེ་སོ་བརྟག་པར་བྱ་སྟེ།

མ་བསྐྱོད་པ་ལྟ་བུའི་དེ་ནས་ཡུན་རིང་པོའི་བར་དུ་གནས་ཐུབ་པ་དང། ཅིག་ཅིག། ཕྱི་ནང་ཕྱི་དང་ནང་གི་ཡུལ་སྣང་བ་རྣམས་ཡིད་ངོ་ན་འཇའ་ཚོན་ལྟ་བུ། འཇའ་ཚོན་ནམ་དུ་བ་སྲབ་མོའི་རྣམ་པ་འདྲ་བ་ཞིག། ཕྱི་དང་ནང་གི་ད་ནི་གང་ལྟར་ཕྱིའི་དངོས་པོ་དང་ནང་གི་དངོས་པོ། ཡུལ་དེ་ཚོ་སྣང་ཡོད་པའི་གོ་སོགས་རྣལ་འབྱོར་པ་དེ་ཡི་བསམ་པའི་ངོ་ན་དེ་ནི་འཇའ་ཚོན་བཟོ་འདྲ་བ་དེ་ནི་ཡང་མིན་ན་དུ་བ་སྲབ་པོ་ཅིག་ཁྱབ་ཏུ་ཡོད་བཟོ་འདྲ་བ་དེ་འདྲ་ཡང་རྣམ་པར་བྱ་ཞེས། ད་དེ་དེ་འདྲ་རེད་པ་ལྟར་ལ་དེ་ནི་ཡུན་རིང་པོའི་བར་སེམས་གནས་པ་དང།

ནམ་མཁའི་དཀྱིལ་གྱི་གསལ་བ་དང་དབྱེ་བ་མེད་པའོ། དྭངས་པ་ནི་ཏིང་གཙང་མའི་ནང་དུ་ཆུ་དྭངས་མ་བླུགས་ནས་ཉི་མ་ལ་བཞག་ནས་བལྟས་པའི་དྭངས་པ་དང། དྭངས་པ་དང་འདྲ་བའོ། ཕྲ་བའི་མཚན་ཉིད་ནི། ཕྲ་བའི་ཕྲ་བ་ནི་མཚན་ཉིད་གསུམ་པོ་དེ་ཡི་ངང་ནས་དེ་ཡི་ངང་ནས་བལྟས་པ་ལའོ། དེ་ནི་དངོས་པོའི་སྤུ། དངོས་པོ་སྤུ་ཡི་རྩེ་མོ་གཤགས་པའི་ཆ་གཅིག་བྱུང་བ་ཡང་མཐོང་བར་འོང་བའོ། སོ་ཐར་དེ་ནི་འདི་རུ། མཚན་ཉིད་ཁྱད་པར་ཤིན་ཏུ་ཆེ་ནས། མི་རྟོག་པ་ཟེར་བ་དེ་མཉམ་པར་བཞག་པ་ན་དབུགས་ཕྱི་ནང་དུ་རྒྱུ་བ་དེ་ཡང་མི་ཚོར་བ་འགྲུབ་བོ།

གོ་ལྡོག་པ་ཡིན་ཙང། ཕྱིན་ཅི་ལོག་ཅེས་གསུངས་དུས།